ཟླ་བ་འདིའི་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་གནས་མཆོག་རྡོ་རྗེ་གདན་མ་ཧཱ་བོ་དྷིའི་རིག་གཞུང་ལྟེ་གནས་ཁང་གི་ནང་དུ་ཉིན་གསུམ་གྱི་རིང་རྒྱལ་སྤྱིའི་དགེ་འདུན་པའི་གླེང་སྟེགས་མཇུག་སྒྲིལ་བྱུང་བ་དང་བསྟུན་ནས་གྲོས་ཆོད་གཏན་འབེབས་གནང་བ་དེར་དགའ་ལྡན་ཕོ་བྲང་གི་དྲུང་ཆེ་བཀའ་ཟུར་བསྟན་པ་ཚེ་རིང་ལགས་ཀྱིས་སྒྲོག་སྦྱང་གནང་བའི་ནང། In line with the aspirations of His Holiness the Dalai Lama,

གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་དང་བསྟུན་པར། དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤ་ཡ་སྡེ་ཚན་ནས་ལས་གཞི་སྔ་རྗེས་རིམ་པས་སྤེལ་ཡོད་པ་མ་ཟད་ད་ལམ་གྱི་ལྷན་ཚོགས་དེའང་གང་ཅིའི་འཐུས་ཚང་བྱུང་ཡོད་སྐོར་གསུངས་གནང་བྱུང། ཨན་ད་གཙོ་བོ་གི་ནང་པ་སངས་རྒྱས་ཀྱི་ལྟ་བའི་སྙིང་པོ་དེ་ཨན་གཞན་ཕན་དང།

ལྷན་ཚོགས་འདི་དབུ་ཁྲིད་དང་མང་ཚོགས་ནས་དོ་སྣང་ཆེན་པོ་གནང་སྟེ། གང་ཅིའི་ཚགས་ཚུད་པོ་བྱུང་ཡོད་སྐོར་གསུངས་གནང་བྱུང། དགེ་འདུན་མང་དང་ཚོགས་བཅར་བ་དེ་ག་དེ་ག་དོ་སྣང་གནང་ཡག་དང་ཧ་ལས་པ་ཡག་པོ་གནང་གི་འདུག་ཚང་མ་ལོ་དཔེ་དེ་མཉེས་པོ་གནང་གི་འདུག་ཨ་ནི། གར་སོ་རེད་ང་ཚོའི་གི་ད་བརྗོད་གཞི་ལ་མ་སོ་ནས་དཔེར་ན་ཆ་བཞག་པ་ཡིན་ན་འདུལ་བའི་གི་ཐོག་ལ་མཐུན་པའི་ཆ་དང་མ་མཐུན་པའི་ཆ་ཨ་ད་ག་ནང་བཞིན་དུས་རབས་ཉེ་དུས་རབས་ཉི་ཤུ་རྩ་གཅིག་པའི་ནང་ལོགས་ལ་ཡ་ནང་པ་ཡིན་ནའི་འདྲ་སྤྱི་ཡོངས་གི་ཆ་ནས་འཛམ་བུ་གླིང་གི་དཀའ་ངལ་མང་པོ་ཅིག་ལ་ཡ་ང་ཚོ་ནང་ཆོས་ཉམས་ལེན་བྱེད་མཁན་ཚོ་གི་ཨ་ནི་དཀའ་ངལ་དེ་ག་དེ་ལ་གདོང་ལེན་ག་འདྲས་བྱེད་དགོས་གི་ཡོད་མེད་ཐོག་ལ། རེད་དེ་གས་དེ་ཐོག་ལ་བགྲོ་གླེང་ཞུས་ཨ་ནི་ལྷག་པར་དུ་གལ་ཆེ་ཤོས་གཅིག་དེ་དཔེར་ན་ད་སྐྱེས་པ་དང་བུད་མེད་བུད་མེད་གར་ཐོབ་ཐང་གར་སོ་རེད་ཕོ་མོ་འདྲ་མཉམ་གྱི་ཐོབ་ཐང་དང་འབྲེལ་བའི་ཐོག་ནས་ད་དཔེར་ན་གར་སོ་རེད་ཆོས་ཆོས་སྡེ་ཁག་གི་ནང་ལོགས་ལ་ཡིན་ན་ཡང་ཕོ་མོ་བར་ལོགས་ལ་ཡ་ཐོབ་ཐང་འདྲ་མཉམ་ཡོད་མེད་ཀྱི་ཐོག་ལ་དེ་འདྲའི་གི་ཐོག་ལ་ཡང་བགྲོ་གླེང་ལྷུག་པོ་དང་བགྲོ་གླེང་གཅིག་གར་སོ་རེད་སྦ་གསང་མེད་པའི་ཐོག་ནས་བགྲོ་གླེང་ལྷུག་པོ་དཔེ་མི་སྲིད་ཡག་པོ་བྱུང་སོང།

དེ་ལྟ་བུའི་ལྷན་ཚོགས་གང་མང་ཚུགས་ཐུབ་པའི་རེ་བ་བྱེད་ཀྱི་ཡོད་ཅེས་གསུངས་གནང་བྱུང། དེ་མཚུངས་ཤྲི་ལངྐ་ནས་དགེ་སློང་སུ་ཀོ་ཏ་ཀེ་ཏ་ལགས་ཀྱིས་གསུངས་དོན་ལ།
All are exchanged their thoughts regarding the Buddhism, གོང་ས་སྐྱབས་མགོན་ཆེན་པོ་མཆོག་གི་དགོངས་བཞེད་དང་ང་ཚོས་ནང་པའི་ཆོས་བརྒྱུད་འཛིན་པའི་དགེ་འདུན་པའི་ལྷན་འཛོམས་ཀྱི་ཕན་ཚུན་ཤེས་ཡོན་བརྗེ་ལེན་གྱིས་འཛམ་གླིང་ནང་དཀའ་རྙོག་ཁག་སེལ་ཐབས་ཐོག་བགྲོ་གླེང་གནང་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ལ་བརྟེན་ནས་དེ་ལྟ་བུ་བགྲོ་གླེང་གནང་ཐུབ་པར་གང་ཉིད་ལ་བཀའ་དྲིན་ཆེ་ཞུ་རྒྱུ་ཡིན་ཞེས་གསུངས་གནང་བྱུང། རྒྱ་གར་གྱི་གནས་མཆོག་རྡོ་རྗེ་གདན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།